གདན་ས་བཀྲ་ཤིས་ལྷུན་པོ་ནས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པའི་སྐུའི་འཁྲུངས་སྐར་རྒྱས་པར་དྲ་ཐོག་བགྲོ་གླེང་གི་ལམ་ནས་སྲུང་བརྩི་ཞུས་ཡོད་པ་རེད། དེ་རིང་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་ལྔ་ཉིན་ནི། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡང་སྲིད་འཁྲུལ་མེད་དུ་ངོས་འཛིན་མཛད་པའི་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ། རྗེ་བཙུན་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་ཕུན་ཚོགས་དཔལ་བཟང་པོ་མཆོག་དགུང་གྲངས་སུམ་ཅུ་སོ་གཅིག་ཧྲིལ་པོ་ཕེབས་པའི་སྐུའི་འཁྲུངས་སྐར་ཡིན་པ་དང་ཡིན་ན་ཡང་དེང་སྐབས་རྒྱ་ནག་ནས་ཁྱབ་པའི་ཏོག་དབྱིབས་ནད་ཡམས་ཀྱི་རྐྱེན་པས་མི་མང་འདུ་འཛོམས་བྱེད་མི་ཆོག་སྟབས། བྱེས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་རིག་གཞུང་འཛིན་སྐྱོང་ལྷན་ཁང་དང། པཎ་ཆེན་ཨེར་ཏི་ནི་ཞབས་ཕྱི་ལས་དོན་བསྟི་གནས་ཁང་ཐུན་མོང་ནས་གོ་སྒྲིག་འོག་གདན་ས་བཀྲ་ཤིས་ལྷུན་པོ་ནས་དྲ་ཐོག་ཐད་གཏོང་གི་ལམ་ནས། བགྲོ་གླེང་གི་རྣམ་པའི་ཐོག་ནས་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པ་རེད། དེ་རིང་སྔ་དྲོ་ཕྱག་ཚོད་བདུན་པ་ཙམ་ལ་བཀྲ་ཤིས་ལྷུན་པོའི་གཙུག་ལག་ཁང་ནང། བཀྲ་ཤིས་ལྷུན་པོའི་མཁན་རིན་པོ་ཆེ་མཆོག་གིས་རྒྱལ་མཆོག་ཡབ་སྲས་གཉིས་ཀྱི་སྐུ་པར་མཐོང་གྲོལ་རིན་པོ་ཆེ་བཞུགས་སུ་གསོལ་བའི་བཞུགས་ཁྲི་རིན་པོ་ཆེར་མཎྜལ་རྟེན་གསུམ་འདེགས་འབུལ་དང། འཁྲུངས་སྐར་གྱི་མངར་ཟས་འདེགས་འབུལ་སོགས་རྟེན་འབྲེལ་གྱི་བྱེད་སྒོ་ཁག་དང་དགེ་འདུན་བཞི་གྲྭ་གཅིག་ནས་རྒྱལ་མཆོག་ཡབ་སྲས་གཉིས་ཀྱི་ཞབས་བརྟན་གསོལ་འདེབས་སོགས་གསུང་འདོན་གནང་བ་དང་ཆབས་ཅིག་བཀྲ་ཤིས་ལྷུན་པོའི་མཁན་རིན་པོ་ཆེ་གཟིགས་རྒྱབ་སྤྲུལ་སྐུ་མཆོག་གིས་བཀྲ་ཤིས་ལྷུན་པོའི་རིག་གཞུང་འཛིན་སྐྱོང་ལྷན་ཁང་དང་པཎ་ཆེན་ཨེར་ཏི་ནི་ཞབས་ཕྱི་ལས་དོན་བསྟི་གནས་ཁང་ཐུན་མོང་ནས་སྤེལ་བའི་འཁྲུངས་སྐར་གྱི་ཡོངས་ཁྱབ་གསལ་བསྒྲགས་དེ་ངོ་དེབ་ཐད་གཏོང་བརྒྱུད་ནས་འཛམ་གླིང་ཡོངས་ལ་བརྒྱུད་བསྒྲགས་གནང་ཡོད་པ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར། སྔ་སྲོལ། རྒྱལ་མཆོག་ཡབ་སྲས་རྣམ་གཉིས་ཀྱི་ཐུན་མོང་མ་ཡིན་པའི་སྤྲུལ་སྐུ་ངོས་འཛིན་ཞུ་རེས་ཀྱི་ལོ་རྒྱུས་རྒྱབ་ལྗོངས་མཐུག་པོ་ཡོད་པ་དང། བོད་གཞིས་བྱེས་གཉིས་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་འདུས་མང་གཙོར་གྱུར། གངས་ལྗོངས་མི་དམངས་ཡོངས་ཀྱི་མངོན་འདོད་གསོལ་འདེབས་རིམ་པ་ཞུས་འབྲས་སུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བརྟག་དཔྱད་ཞིབ་གནང་མཐར། ནག་ཆུ་ལྷ་རི་རྫོང་ཁོངས་སུ་འཁྲུངས་པའི་ཁྱེའུ་དགེ་འདུན་ཆོས་ཀྱི་ཉི་མ་མཆོག། ལྷ་བླའི་ལུང་བསྟན་དང་ཡོངས་སུ་མཐུན་པར། པཎ་ཆེན་སྐུ་ཕྲེང་བཅུ་པའི་ཡང་སྲིད་འཁྲུལ་མེད་དུ་ངོས་འཛིན་གསལ་བསྒྲགས་བསྐྱངས་གནང་བ་རེད། ཡང་སྲིད་གསལ་བསྒྲགས་གནང་བའི་ཉིན་གསུམ་གྱི་རྗེས་ཏེ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན། པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གིས་གཙོས་ཡབ་ཡུམ་སྐུ་འཁོར་རྣམས་དང། བོད་ཀྱི་གདན་ས་བཀྲ་ཤིས་ལྷུན་པོའི་དབུ་འཛིན་དང་པཎ་ཆེན་སྐུ་ཕྲེང་བཅུ་པའི་ཡང་སྲིད་འཚོལ་ཞིབ། ཚོགས་ཆུང་གི་དབུ་འཛིན་གཅིག་ལྕོགས་སྐུ་ཞབས་བྱ་བྲལ་རིན་པོ་ཆེ་མཆོག་བཅས། རྒྱ་ནག་གཞུང་གིས་བཙན་ཁྲིད་བཀག་ཉར་བྱས་ཏེ་ད་བར་མི་ལོ་ཉི་ཤུ་རྩ་ལྔར་སོང་ཡང། ད་དུང་གར་སོང་ཆ་མེད་དུ་གྱུར་བསྡད་ཡོད། རྒྱ་ནག་གཞུང་གི་གདུག་རྩུབ་ཀྱི་བྱ་སྤྱོད་འདི་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དང་ཡོངས་སུ་རྒྱབ་འགལ་ཕྱིན་ཡོད། དེས་ན་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང། སྐུ་ཞབས་བྱ་བྲལ་རིན་པོ་ཆེ་རྣམ་གཉིས་ད་ལྟ་སྐུ་འཚོ་བཞུགས་ཡོད་མེད་ཐད་བློ་འཚབ་ཆེན་པོ་གནང་བཞིན་ཡོད་པ་བརྒྱུད་བསྒྲགས་གནང་སོང། ཀུན་གཟིགས་པཎ་ཆེན་རིན་པོ་ཆེར་དད་ལྡན་མི་མང་ཡོངས་དང། འགྲོ་བ་མིའི་ཐོབ་ཐང་ལ་སྲུང་བརྩི་གནང་མཁན་གྱི་རྒྱལ་ཁབ་དང་ཚོགས་པ་མི་སྒེར་བཅས་ནས། འཛམ་གླིང་ནང་ད་བར་རྒྱ་ནག་གཞུང་ལ་གདོང་ཐུག་གིས་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་གང་དུ་ཡོད་མེད་དང། ཁོང་དང་སྐུ་ཞབས་བྱ་བྲལ་རིན་པོ་ཆེ་རྣམ་གཉིས་འཕྲལ་དུ་གློད་གྲོལ་དགོས་སྐོར་ལས་འགུལ་སྣ་མང་སྤེལ་ཡོད་ཀྱང། དེ་དག་ལ་རྒྱ་ནག་གཞུང་འབྲེལ་གྱིས་ལོ་ངོ་ཉི་ཤུ་རྩ་ལྔའི་རིང། དགེ་འདུན་ཆོས་ཀྱི་ཉི་མ་སྐུ་གཟུགས་བདེ་ཐང་ངང་འཚོ་བ་སྐྱེལ་བཞིན་བཞུགས་ཡོད་ཟེར་བའི་ལན་འདེབས་གསལ་བསྒྲགས་སྔ་རྗེས་སུ་ཐེངས་ཁ་ཤས་སྤེལ་བ་ལས། མི་ལོ་ཉི་ཤུ་རྩ་ལྔ་རིང་ཁུངས་སྐྱེལ་ར་སྤྲོད་ཐུབ་པའི་སྐུ་པར་ཙམ་ཞིག་ཀྱང་འཛམ་གླིང་མི་མང་གི་མདུན་དུ་སྟོན་ཐུབ་མེད། གནད་དོན་དེའི་དོན་དངོས་ཐོག་ཀུན་གཟིགས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང། སྐུ་ཞབས་བྱ་བྲལ་རིན་པོ་ཆེ་རྣམ་གཉིས་སྐུ་འཚོ་བཞུགས་ཡོད་མེད་ལ་འཛམ་གླིང་མི་མང་སྤྱི་དང། ལྷག་པར་ང་ཚོ་གཞིས་བྱེས་གདན་ས་བཀྲ་ཤིས་ལྷུན་པོའི་འདུས་མང་ཡོངས་དང། དད་ལྡན་བོད་མི་ཡོངས་ཀྱིས་བློ་འཚབ་དང་ཐེ་ཚོམ་བྱེད་བཞིན་ཡོད། གསུང་འཕྲིན་དེའི་ནང་མུ་མཐུད་པཎ་ཆེན་སྐུ་ཕྲེང་བཅུ་པ་ཆེན་པོ་མཆོག་གི་མཛད་རྗེས་དང། ལྷག་དོན་དུ་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་ཁོང་དང་སྐུ་འཁོར་རྣམས་གང་མགྱོགས་གློད་བཀྲོལ་ཡོང་ཆེད་རྒྱབ་སྐྱོར་གནང་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུས་པ་དང་འབྲེལ་ཇི་སྲིད་དུ་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་དང་འབྲེལ་ཡོད་སྐུ་འཁོར་རྣམས་གློད་བཀྲོལ་གྱི་དགོས་འདུན་མ་གྲུབ་བར་དུ་ལས་འགུལ་མཚམས་འཇོག་ནམ་ཡང་བྱེད་ཐབས་མེད་པས། མུ་མཐུད་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཡང་གནང་སོང། དེ་རིང་གི་ཉིན་མོ་འདི་བརྒྱུད་ནས། ད་བར་འཛམ་གླིང་ནང་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ། ཆེན་པོ་དགེ་འདུན་ཆོས་ཀྱི་ཉི་མ་མཆོག་དང། འབྲེལ་ཡོད་སྐུ་འཁོར་རྣམས་གློད་བཀྲོལ་ཡོང་ཐབས་སུ་ལས་འགུལ་སྤེལ་མཁན། གཞུང་སྒེར་མི་མང་ཡོངས་ལ་སྙིང་དབུས་ནས་བཀའ་དྲིན་ཆེ་ཞུ་རྒྱུ་དང། ཇི་སྲིད་ང་ཚོའི་དགོས་འདུན་མ་གྲུབ་བར་དུ་ལས་འགུལ་མཚམས་འཇོག་ནམ་ཡང་བྱེད་ཐབས་མེད་པས། མཐུན་འགྱུར་རྒྱབ་སྐྱོར་མུ་མཐུད་གནང་རོགས་ཞེས་འབོད་སྐུལ་ཞུ་རྒྱུ་ཡིན།
ཆབས་ཅིག་དེ་རིང་ཉིན་མོ་དེར་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་ཆེན་པོ་མཆོག་གི་མཚན་ཐོག་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཏོག་དབྱིབས་ནད་ཡམས་འགོག་ཐབས་ཀྱི་ལས་དོན་ལ་རྒྱབ་སྐྱོར་ཆེད་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་མཆོག་ད་ལོ་དགུང་གྲངས་སུམ་ཅུ་སོ་གཅིག་ལ་ཕེབས་པའི་དགུང་ལོའི་གྲངས་ཀྱི་མཚོན་དོན་དང་མཐུན་པའི་ཞལ་འདེབས་ཧིན་སྒོར་འབུམ་གསུམ་དང་ཁྲི་གཅིག་ཕུལ་གནང་བ་མ་ཟད་དམིགས་བསལ་རྒྱལ་སྤྱིའི་ཁྱོན་གྱི་མང་ཚོགས་ཚོར་གོ་རྟོགས་སྤེལ་སླད་ངོ་དེབ་བརྒྱུད་ནས་རྒྱལ་མཆོག་ཡབ་སྲས་གཉིས་ཀྱི་ཐུན་མོང་མ་ཡིན་པའི་འབྲེལ་ལམ་དང། ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་པ་ཆེན་པོ་མཆོག་གི་མཛད་རྗེས་སྐོར། སྐུ་པར་རིགས་མི་འདྲ་བ་བཞི་བཅུ་ཞེ་དགུ་ཙམ་རྒྱ་བོད་དབྱིན་གསུམ་གྱི་འགྲེལ་བཤད་ཤན་སྦྱར་ལམ་ནས་འགྲེམས་སྤེལ་གནང་ཡོད་པ་རེད། ཕྱོགས་མཚུངས་བཀྲ་ཤིས་ལྷུན་པོའི་གཙུག་ལག་ཁང་ནས་མཁན་རིན་པོ་ཆེའི་དབུ་བཞུགས་ཐོག་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་མཆོག་དང་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་དབུ་འཛིན་ཟུར་པ་སྐུ་ཞབས་བསྟན་འཛིན་རྡོ་རྗེ་མཆོག་ཁེ་ན་ཌའི་གྲོས་ཚོགས་ཀྱི་འཐུས་མི་བོད་དོན་རྒྱབ་སྐྱོར་བ་སྐུ་ཞབས་ཨ་རིབ་ར་ནི་མཆོག་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་སྡེ་ཚན་གྱི་འགན་འཛིན་ལྕམ་སོ་ཕི་རི་ཆར་སོན་མཆོག་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་དབུ་འཛིན་སྐུ་ཞབས་མི་ཐིའུ་མི་ཀ་སི་མཆོག་བཅས་གདན་ཞུ་གནང་ཡོད་པ་ལྟར། ཁོང་རྣམ་པས་དེ་རིང་རྒྱ་གར་གྱི་ཕྱི་དྲོའི་ཕྱག་ཚོད་བདུན་པ་ནས་དུས་ཡུན་ཕྱག་ཚོད་གཅིག་ལྷག་ཙམ་རིང་པཎ་ཆེན་རིན་པོ་ཆེའི་གནད་དོན་ཐོག་དབྱིན་སྐད་ཐོག་ནས་བགྲོ་གླེང་གནང་ཡོད་པ་རེད། བགྲོ་གླེང་དེའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་གཏམ་བཤད་རྒྱས་པ་ཞིག་གནང་བ་དང་ཆབས་ཅིག་བགྲོ་གླེང་ནང་མཉམ་ཞུགས་པ་སྐུ་མགྲོན་རྣམ་པས་སྐར་མ་ལྔའི་རིང་གསུང་བཤད་གནང་བའི་ནང། པཎ་ཆེན་རིན་པོ་ཆེ་སྐུ་འཚོ་བཞུགས་ཡོད་མེད་དང་སྐུ་ཁམས་གསལ་ཐང་ཡིན་མིན། འཛམ་གླིང་མི་མང་མདུན་གསལ་སྟོན་དགོས་པ་དང། བོད་ཀྱི་བླ་མའི་ཡང་སྲིད་ནི་ངེས་པར་དུ་བོད་བརྒྱུད་ནང་བསྟན་གྱི་ལམ་སྲོལ་ཁོ་ན་ལས་གཞན་སྲིད་གཞུང་གང་གིས་ཀྱང་ཐེ་བྱུས་བྱེད་དབང་མེད་པ་སོགས་ཀྱི་ཐ་ཚིག་བསྒྲགས་གནང་ཡོད་པ་རེད། དེ་དང་ཕྱོགས་མཚུངས་པཎ་ཆེན་རིན་པོ་ཆེའི་གནད་དོན་སྐོར། གཞི་རིམ་མང་ཚོགས་ཀྱིས་བཏོན་པའི་དྲི་བ་ཁག་ལ་ཡང་ལན་འདེབས་གནང་ཡོད་པ་རེད། དབྱིན་སྐད་ཐོག་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེའི་སྐུའི་འཁྲུངས་སྐར་དྲ་རྒྱའི་ལམ་ནས་བགྲོ་གླེང་གིས་སྲུང་བརྩི་གནང་བ་ནི་ད་རེས་ཐེངས་དང་པོ་ལྟ་བུ་ཆགས་ཡོད་སྟབས་དེའི་གལ་གནད་སྐོར་བཀྲ་ཤིས་ལྷུན་པོའི་མཁན་པོ་གཟིགས་རྒྱབ་རིན་པོ་ཆེ་མཆོག་ལ་དྲི་བ་ཞུས་པར། ད་ཁོང་རྣམ་པ་ཚོ་ཚོགས་པ་སྒང་ག་ཆེན་པོ་ཞེ་པོ་ཅིག་སོང་ཙང་ཁོང་རྣམ་པ་ཚོས་ཀྱིས་ད་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་ཐོག་ལ་ལྟ་སྟངས་ག་འདྲའི་ཡོད་མེད་ད་ད་ལྟ་བར་དུ་ང་རང་ཚོ་ང་རང་ཐོག་ལ་ལྟ་སྟངས་དེ་སོ་སོས་ང་ཚོས་ཧ་གོ་དགོས་པ་རེད་བ། ད་ཁོང་རྣམ་པ་ཚོའི་ངོས་ནས་ཨ་ནི། ད་ཅི། ཅིག་ཕྱིའི་རྒྱལ་ཁབ་དང། ཕྱིའི་གི་སྒྲིག་འཛུགས་དང་དེ་འདྲའི་གི་ཐོག་ནས་ཨ་ཅིག་ཀུན་གཟིགས་པཎ་ཆེན་རིན་པོ་ཆེ་གི་གནད་དོན་དང་བོད་སྤྱི་པའི་གི་གནད་དོན་དེ་ལ་ལྟ་སྟངས་དང་ག་འདྲའི་ཅིག་ཡོད་མེད་དང་དེ་ཚོ་རོབ་ཙམ་ཅིག་ཨ་ནི་ད་མཁྱེན་ཡ་དང་ཨ་ནི་དེའི་བརྒྱུད་ནས་འཛམ་གླིང་མང་པོ་ཅིག་མི་མང་མང་པོ་ཅིག་ལ་ཡ་ད་བོད་སྐད་མ་མཁྱེན་པ་དེ་ལས་ཀྱང་མང་པོ་ཞེ་པོ་ཅིག་ཡོད་རེད་བ། འོ་ད་དེ་ཚོ་ལ་ཡ་གང་མང་མང་ཅིག་གོ་རྟོགས་སྤེལ་ཐུབ་ཡ་ཅིག། རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།